སྒྲ་གང་ཡིན་པ་རྗོད་བྱེད་ཀྱི་སྒྲ་གང་ཡིན་པ་དེ་ཡུལ་ལ་འཇུག་ན་འདི་ལྟར་སེལ་བའི་སྒོ་ནས་འཇུག་པར་བཞག་གོ་སེལ་བའི་སྒོ་ནས་འཇུག་པར་བཞག་གོ། ཁུ་བྱུག་ཚེ་འདོད་ཆགས་ཞེས་བརྗོད་རེ་མ་ཏུ་ཁུ་འཛིན་པའི་སྐད་ཆ་མ་ར་བ་སྒྲ་ཁོ་རང་གི་སྒྲ་ཁུ་ཡུག་ཅིག་ཡིན་ཞེས་སྐད་ཆ་ཡོག་མ་ར་བ། སྒྲ་ཁུའི་སྐད་ཅིག་ག་ཁོ་ལ་ཅིག་བཏང་གོ། འདོད་ཆགས་ལ་བྱས་མ་བྱས་ལ་རྟགས་ཤོར་བར་བརྗོད་མ་སོང་ངོ་དུག་ཅན་དེ་རེད། འོ་དེ་ལྟར་བུམ་པ་ཟེར་སྒྲ་ཁོས་བུམ་པ་མིན་སེལ་ཐུབ་པ་ཡིན་ད་བཀག་ཐུབ་པ་ཡིན་ད་བུམ་པ་དེ་བརྗོད་ཐུབ་པ་ཡིན་ད་བུམ་པ་ལ་འཇུག་པ་རེད་དེ་ལས་གཞན་བུམ་པ་མི་རྟག་པ་བུམ་པ་རྟག་པ་ཡིན་པ་ཁོ་མ་སེལ་བ་ཡིན་ད་བུམ་པ་རྟག་པ་ལ་མི་རྟག་པ་ཁོ་ལ་འཇུག་མ་ཐུབ་པ་རེད་ར་བ།

སྒྲ་དང། ཡང་རྗོད་བྱེད་ཀྱི་སྒྲ་དང་རྟགས་དེ་དག་ཆོས་ཅན། སྒྲུབ་པའི་སྒོ་ནས་འཇུག་པ་མ་ཡིན་ཏེ་ཟེར་ན་སྒྲུབ་འཇུག་མ་ཡིན་ཏེ། ཞེས་པས་དགག་རྟགས་གཉིས་བསྟན་ཟེར་གོ་ལ་ཁར་ཟེར་ན་ཚད་མ་གཞན་དང་སྒྲ་གཞན་འཇུག་པའི་ཕྱིར་རྟགས་དེ་བཀོད་རྒྱུ་རང་རེད་ཡ་གི་ཚད་མ་གཞན་དང་སྒྲ་གཞན་འཇུག་པའི་ཕྱིར་རྟགས་དེ་རང་བཀོད་རྒྱུ་རེད། བཀོད་ཡོང་དུས་ད་རྟགས་གཅིག་ཁེར་གཅིག་སྟེ། རྩོད་གཞི་ཆོས་ཅན་གཅིག་ཁེར་གཅིག་གི་སྟེང་དུ་བསྒྲུབ་བྱའི་ཆོས་གཉིས་ཁ་ཁ་བཟོས་ནས་སྒྲུབ་པ་ར་བ་ད་སྒྲ་ཡི་སྟེང་དུ་བྱས་པ་ལྟར།